ད་ནི་དེ་རིང་ང་ཚོ་བགྲོ་གླེང་ནང་ལ་ཡ་གླེང་མོལ་ཞུ་གི་ཡིན་དེ་ནི་ཆེད་དུ་ཐོག་མ་དེ་ལ་དེ་རིང་ང་ཚོ་བགྲོ་གླེང་ནང་ལ་ཨ་རི Seattle གྲོང་ཁྱེར Swedish འགོས་ནད་བཅོས་ཐབས་ལྟེ་གནས་ཁང་དུ་ཏུ་ས་ནད་པ་ལ་ཡ་བཅོས་ཐབས་ཀྱི་ཕྱག་ལས་གནང་བཞིན་པ་སྨན་པ་ཉ་རྩ་ཚང་བསོད་ནམས་རྡོ་རྗེ་ལགས་ཁོང་གདན་འདྲེན་ཞུས་ཡོད་རྒན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཞུ་གི་ལགས། ལགས་སོ་རྒན་ལགས་དེ་ནི་ད་ད་ལྟ།

ནད་པ་དེ་ཚོ་ཁོ་ཚོ་འགྲོ་སོང་རེད་ཟེར་བསམ་གྱི་འདུག་འདི་འདྲ་ལས་དེ་བྱས་ནས་གོང་ལྟར་རྒྱལ་སྤྱིའི་སྤྱི་ཚོགས་ནས་ཧ་ཅང་དོ་སྣང་བྱེད་ཀྱི་འདི་འདྲ་གི་གནས་སྟངས་ཅིག་ཆགས་དུས་མི་མང་པོ་ཅིག་ཨོ་ད་ལྟའི་སྔས་མ་རྒྱ་མི་གིས་ཕྱི་གསལ་ནང་གསལ་གྱི་གནས་ཚུལ་དེ་རྒྱལ་སྤྱི་ལ་ཡ་ནི་ཏོ་ཡ་ནེའང་གི་དེ་གི་ཐོག་ནས་ཅིག་གོ་ད་ད་ཕྱི་གསལ་ནང་གསལ་གྱི་གནས་ཚུལ་དེ་མ་རྒྱལ་སྤྱི་ལ་སྤྲད་གི་མེད་ཙང་དེ་གི་ཐོག་ནས་གནས་སྟངས་དེ་རེད་ཟེར་དྲན་གྱི་འདུག་ཨ་ནི་ཁྱེད་རང་གི་བལྟས་པས་ན་ད་ཁྱེད་རང་ལྷག་པར་དུ་ཨ་ནི་དེ་ནི་ད་ད་ད

འགོག་ཁབ། བ་འགོག་སྨན་གྱི་ཁབ། དེ་འདྲས་སླེབས་པའི་སྐབས་ལ་ཨ་ནི་ག་ལེ་ག་ལེ་བྱས་བྱས་ཨ་ནི་དམ་དྲག་དེ་འདྲ་རེ་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་བྱས་རེད་པ། དེ་ནས་རྒྱ་ནག་དཔེ་ཁ་སང་ཉེ་ཆར་བར་དུ་དཔེ་ཞེ་པོ་ཅིག་གི་དམ་དྲག་བྱས་ཨ་དེ་ནས་གཅིག་གློད་བཏང་བཏང་དུས་ཡང། ཐོལ་རྒྱག་འོ་རྒྱག་ཚང་མ་དཔེ་གློད་བཏང་ཞེ་པོ་ཅིག་གི་ག་རེ་ལབ་དགོས་རེད། དམ་དྲག་དེ་གའི་མེད་པ་བཟོ་དུས་ད། ད་ལྟ། ཕྱུགས་ལ་སོང་པ་འདྲ་བོ་རེད། མི་གཤིས་དམག་ཕོག་བརྙན་མི་མང་པོ་ཞི་བོ་བྱོས་རེད་དྲག་སོང་ཙང་ཟོག་པོའི་ཁ་ཚོགས་རེད། མི་གཤིས་འགོག་ཐབས་བྱེད་ཀྱི་ད། མི་གཤིས་ན་ཉུང་ཉེན་ཡིན་པ་ཡིན་ན་ཏིས་ཟིག་འགོག་ཐབས་བྱེད་ཀྱི་ནུས་པ་ཆེ་ཡོད་རུ་བ་ཟོག་པོ་དེ་འད་ཀོང་པོ་ཞུ་རུ་བ། ད་ནི་མི་རྒན་པ་མང་པོ་ཞི་བོ་ཅིག་གིས་ཁ་ཟོག་འགོག་སྨན་དེ་ལ་ཡིད་ཆེས་བྱེད་ཀྱི་དཀའ་ཉེན་ཅིག་ཆགས་འདུག་བ། ཨམ་ཁོ་རང་ཚོ་རྒྱ་ནག་གཞུང་གིས་རྒྱ་ནག་གཞུང་ཟུར་ནས་རེད་ད་རྒྱ་ནག་ནང་ལ་འགོག་སྨན་གྱི་ཁབ་འདི་གི་ཡང་ཡོད་པ་འདི་ཡང་ནུས་པ་འདི་གམ་ཞིག་ག་ས་མེད་རེད་གི་བཟོ་འདྲའི་རྣམ་པ་ཞིག་འདུག་ག་ལོ། ད་འདི་བྱས་ད་གཅིག་གློད་བཏང་གཅིག་བྱེད་དུས་ད་ག་རེ་ཞུ་དགོས་རེད། འཛམ་གླིང་རྒྱལ་སྤྱི་གིས་དེ་ལ་ལྟ་སྟངས་འདི་ད། ཚན་རིག་གི་ཐོག་ནས་ཅིག་ལྟ་ཡི་ཡོད་རེད། ཡང་སྲིད་དོན་གི་ཐོག་ནས་ཅིག་ལྟ་ཡི་ཡོད་རེད་ཁ་ན་རྒྱལ་སྤྱིའི་གི་སྲིད་དོན་གི་འཁོར་རྒྱུགས་འདི་ད། ཉེ་ཆར་ལོ་གཅིག་གཉིས་ལྷག་ནང་ལ་ཞི་ཅིན་ཕིང་ད། ག་རེ་ལབ་དགོས་རེད། དཔོན་པོ་ཆགས་བྱས་ཁོང་ཚོས Wolf Diplomacy ལ་ཟེར། ཕར་ཚུར་སྙན་དམག་གི་སྲིད་དོན་གྱི་ཐོག་ནས་འབྲེལ་བ་བྱེད་སྟངས་ལ་དེ་གས་ཞེ་པོ་ཅིག་ཡོད་པ་འདྲ་བ་ཁོང་ཚོ་ག་རེ་ཞུ་དགོས་རེད། དྲག་པོ་རང་བཞིན་ཞེ་པོ་ཅིག་བྱེད་ཀྱི་འདུག་ག་ཕར་ཚུར་སྐད་ཆ་བཤད་བྱེད་པ་སྐབས་དེ་ལ། ཁོ་ཚོ་གང་གསུངས་དང་སྲིད་དོན་གྱི་འཁོར་རྒྱུག་དེ་མི་འདྲ་བ་ཅིག་བྱས། ཨ་ནི་ད་ལྟ་ནད་ཡམས་མང་པོ་ཡོད་དུས་མི་དམངས་ཨ་རི་འདྲ་བ་ཡིན་པ་ཡིན་ན་དཔེ་མི་ས་ཡ་མང་པོ་གྲོངས་འགྲོ་བ། གྲོངས་ནད་པ་ཆགས་དཀའ་ངལ་མང་པོ་འཕྲད་དུས་ད་ཡང་འདིའི་གིས་ག་རེ་ཞུ་དགོས་རེད། དམ་པ་བྱས་བསྡད་ཡོད་རེད་བ་དང་རྒྱ་ནག་ནས་མི་མང་པོ་ཞེ་པོ་བཞེངས་བཀུར་ལ་དུས་ཕི་གེ་ལ་བསྡད། རྒྱ་ནག་གཞུང་གིས་ནད་གཞི་གི་གནས་སྟངས་ག་ཚོད་ཡོད་མེད་དེ་གསལ་བོ་ཅིག་ཤེས་ཀྱི་ཡོད་མ་རེད་བ། རྒྱ་ནག་གྲངས་ཀ་བསྡུ་ཡས་དེ་མཚམས་བཞག་ཚར་བ་དང། ད་ས་གནས་ག་རེ་ཟེར་དགོས་རེད Province ལབ་ཡོད་རེད་བ་ས་གནས་སོ་སོ་སོ་སོ་གི་ཨ་ནི་གནས་ཚུལ་སླེབས་དུས་ད་ཧང་སང་ཡ་རེད་བ། ས་གནས་ཁ་ཤས་ནང། ཕྱི་རྒྱལ་ཞིབ་འཇུག་ཁང་གཅིག་གིས་བཤད་པ་ནི་ཉི་མ་རེ་རེ་ལ་ད་ཆ་ས་ཡ་གཉིས་གཉིས་གཉིས་གཉིས་ན་གི་ཡོད་རེད་ལབ་བྱས་ནི།

གྲོས་བསྡུར་བྱེད་པའི་སྐབས་དེ་ལ། ཕན་གྱི་རེད་ཕན་གྱི་མ་རེད་ལབ་མཁན་ད་གཉིས་ཆར་ཡོང་གི་རེད་བ་གནས་ཚུལ་ག་རེ་ཡིན་ནའི་ད་དེ་ཚན་རིག་གི་འགྲོ་སྟངས་རེད་བ། དེ་ནས་མང་གིས་ད་ལྟ་དེ་ལ་ཚན་རིག་གི་ཐོག་ནས་ཕན་གྱི་མ་རེད་ཟེར་གྱི་རེད། ད་ཕན་དེ་ག་རེ་ཕན་གྱི་རེད་ཞུས་པ་ཡིན་ན། ཁོང་ཚོ་ནད་གཞི་ནད་རྟགས་ཡོད་མཁན་ནད་གཞི་ངོས་འཛིན་བྱེད་ཐུབ་མཁན་དེ་འདྲའི་གི་ནད་འབུ་འདི་ཨ་ནི་ཚང་མ་བརྟག་དཔྱད་བྱེད་ཐུབ་མ་རེད། གྲངས་ཀ་ཁ་ཤས་ཅིག་བརྟག་དཔྱད་བྱས་ཚེ་ཨ་ནི་ཨོ་ཁེ། ནད་འབུ་ཁོ་རང་གི་ཨ་ནི་ངོ་བོ་འགྱུར་འདུག་ལབ་ཡས་ཞེས་པ་རྣམ་པ་འགྱུར་འདུག་ལབ་ཡས་ངོ་བོ་བསྒྱུར་ལེ་དེ་འདྲའི་གི་ད་རིགས་རྫས་ཀྱི་བརྟག་དཔྱད་བྱས་ཡོད་རེད་བ། ད་འདི་བྱུང་ཉམས་བདེ་རེད་སྔོན་མ་ཡིན་ན་ཨ་རི་ཕྱིར་ཚར་ཡོད་རེད་ཡུ་རོབ་དེ་གི་དཔེ་ཡག་པོ་བྱུང་རེད་ད་རྗེས་སུ་ནད་གཞི་གི་ག་རེ་ཟེར་དགོས་རེད་བཀག་སྡོམ་བྱས་ཡག་འགྲོ་སོག་མིའི་གི་གཟུགས་པོའི་གནས་ཚད་གི་ག་རེ་ཟེར་དགོས་རེད་ནུས་པ་དེ་ཡག་འགྲོ་བྱེད་དུས།

ལགས་སོ་ད་ལྟ་གང་དུ་ཆང་དེ་སོང་ཙང་ད་རྒྱ་ནག་གི་ད་ལྟ་ཁོ་རང་ཚོ་གི་གཅིག་ཏོག་དབྱིབས་ནད་ཡམས་གི་གནས་སྟངས་དེ་མི་ག་ཚོད་ལ་ཕོག་གི་ཡོད་པ་དང་ནི་ཉེན་ཁ་ག་འདྲ་ཡོད་མེད་ནད་འབུ་ག་རེ་ཡོད་ཟེར་ཡ་དེ་ཚོ་གི་གནས་ཚུལ་ཅིག་ཕྱི་ལོགས་ལ་ཡང་ཕྱི་གསལ་ནང་གསལ་བྱེད་དགོས་ཡ་གི་གནས་ཚུལ་དེ་ཚོ་ཏག་ཏག་མ་སྤྲད་ཡ་ད་ལྷག་པར་དུ་གྲངས་ཀ་དེ་བསྟན་ཡ་གི་ནད་པ་ཡོད་དང་མེད་དགོས་ཡ་གཅིག་ནད་རྟགས་ཡོད་རེད་ནད་རྟགས་མེད་མཁན་དེ་ཚོ་ཡིན་ཟེར་ཡ་སྔན་མ་གྲངས་ཐོ་དེ་ཁོང་ཚོ་ཉི་མ་རེ་རེ་རེ་རེ་བསྟན་གི་ཡོད་ད།

ཡང་འདི་ཡིས་ད་ལྟ COVID གཅིག་པོ་ཐོག་ནས་ཡིན་ས་མ་རེད་ད་ལྟ་འདས་གྲོངས་འགྲོ་མཁན་གྱི་ནད་གཞི་གི་གྲངས་ཀ་ཅིག་ཡོད་རེད་བ། དེ་བསྙད་ནས་སྲིད་བྱུས་དེ་སྲིད་བྱུས་ཀྱི་སྐྱོན་ཆ་ཨ་ནི COVID དཀའ་ལས་དམ་དྲག་ཚར་བཏང་ཞིག་ཡོད་ཡིན་ས་རེད་ཤེས་ནམ་རྒྱུན་ང་ཚོ་དེ་ཆམ་ཚད་གི་ནད་གཞི་ལྕི་བ་དགུང་ཁ་ལ Seasonal Influenza ལབ་ན་རེད Flu ནད་གཞི་ལྕི་བ་ཆམ་ཚད་འདྲ་བོ་ཞིག་དེ་བྱས་ནས་འདས་གྲོངས་འགྲོ་མཁན་གྱི་གྲངས་ཀ་ཞིག་ཉར་ཡོད་རེད་བ། དེའི་ཐོག་ནས་སྔོན་མ་ནས་རྒྱ་ནག་གི་དམ་བསྒྲགས་ཞིག་ཡོད་ས་རེད། གྲངས་ཀ་དེའི་ཐོག་ནས། རྒྱ་ནག་གི་གྲངས་ཀ་དེ་དེ་ག་དུས་ནས་ཉུང་བ་ཞིག་སླེབས་དགོས་ཟེར། ད་ད་ལྟར་དེ COVID བཅུ་དགུའི་ནད་ཡམས་དེ་སླེབས་སྐབས་དེ་ལ་དང་པོའི་དམ་དྲག་སར་རེད་གྲངས་ཀ་བཙུད་རྒྱ་ནག་དེ། ད་ནི་གྲངས་ཀ་ཆུང་ཆུང་ཞེ་པོ་ཞིག་བསྟན་གྱི་འདུག་ག། ནད་ཐོན། ད་སྤྱིར་བཏང་ནད་གཞི་ན་མཁན་མི་ག་ཚོད་ཡོད་རེད་ཡོད་མ་རེད་ལབ་པའི་གྲངས་ཀ་དེ། ད་རྒྱ་མི་གཞུང་དབུས་ཁོ་རང་རང་གིས་ད་ང་ཚོས་མཚམས་བཞག་གི་ཡིན་ཟེར་བཤད་ཚར་འདུག་ག་ལོ་ད་དེ་ཡོངས་གྲགས་རེད། ཨ་ནི་འདི་སྒང་ལ་གྲངས་ཀ་རྒྱག་ཐུབ་ཡག་ཁོ་རང་ཡོད་མ་རེད་ག་ཤིན་ཐུབ་ཡོད་མ་རེད་ལབ་ན་མ་ཡིན་ན་ཁོ་ཚོས་གི་ད་ད་ཚ་བ་གི་སྨན་ཁང་ལབ་ཀྱི་རེད Flu Clinics དེ་འདྲ་བྱས་ཏེ་ཨ་ནི་ཕར་ཕྱིན་ཏེ་བརྟག་དཔྱད་བྱེད་ས་དང་ཡང་དམིགས་བསལ་བརྟག་དཔྱད་བྱེད་ས་གཅིག་པོ་དེ་འདྲ་མང་པོ་འདུག་བརྟག་དཔྱད་བྱེད་ས་ཚང་མ་མེད་པ་བཟོས་སོང་བ་ད་ད་ད་ནད་ཤེད་དེ་སེལ་ས་ན་ངས་དེ་ག་ཚང་མ་ཚང་མ Fever Clinic ལ་ཡོད་དུ་འགྲོ་དགོས་པ་མང་ཆེ་དེ་གས་ནི་བེད་ནད་ཤེད་ནད་རྟགས་ཡོང་ངེས་མི་ཡོང་ངེས་དཔེ་མང་དྲགས་བྱས་ནས་ཁོ་ཚོ་ངག་ཆུ་ཐུབ་མི་འདུག་ག།

རྒྱ་ནག་ནང་ལས་མ་ནི་ད་བར་རང་བསྡད་ཀྱི་ཡིན། ཨ་ནི་ང་ཚོའི་གི་ཁ་ཤུགས་རེད། འཛམ་གླིང་གཞན་པ་ལ་བྱེད་པ་ལས་ང་ཚོའི་དེ་ད་གང་ད་སྤྲད་སྤྲད་དེ་ང་ཚོ་ག་ཅིག་ཡིན་བྱས་བྱས་ཨ་ནི་ང་ཚོ་གྲངས་ཀ་ཉུང་ཉུང་ཡོད་བྱས་སྤོབས་པ་བྱས་ཞེ་པོ་བྱས་བཤད་རེད་བ་ལོ་མི་མང་ལས་སྐད་ཆ་དེ་འདྲ་བྱས་ད་ནི་བསམ་བློའི་ནང་དེ་འདྲ་མང་པོ་བླུགས་རེད་བ་ད་ཁ་ཤུགས་རེད། འདིའི་སྐབས་ཀྱི་ལོ་གསུམ་གྱི་ནང་ལ་ཨ་ནི་གྲ་སྒྲིག་བྱེད་ཀྱི་ལས་ཀ་ཡོད་རེད་བ། ཡིན་བཅས་བྱེད་ཐུབ་མ་རེད་བ། ཨ་ནི་བྱས་ཙང་མི་དགུང་ལོ་བགྲེས་པ་དེ་གའི་ལ་འགོག་ཁབ་ཡིན་གཅིག་མིན་གཅིག་རྒྱག་ཡ། ཨ་ནི་སྨན་བཅོས་བྱེད་པ་ནས་སྨན་བཅོས་ཀྱི་གསོལ་སྨན་དང་དེ་གའི་གྲ་སྒྲིག་བྱེད་ཡ། དེ་གའི་བཅས་གྲ་སྒྲིག་མ་བྱས་པ་བྱས་ཨ་ནི་ཁ་ཤོག་རེ་མི་མང་གི་ངོ་རྒོལ་ཅིག་བྱས་བྱས་བ། ད་ཆ་བཞག་ན་སྤྱི་ཟླ་བཅུ་གཅིག་ནང་ལ

བརྒྱ་ཆ་བརྒྱ་ཐམ་པ་ཐེབས་རེད་གསུང་གི་འདུག་ད་དེ་ཡང་ང་རང་རང་གི་དེ་རེད་བདེན་པ་ག་ཚོད་ཡོད་མེད་ཧ་གོ་མེད་ང་རང་གི་ཚོར་བ་འདྲ་བོ་ཞིག་དེ་འདྲ་ཡིན་དེ་འདྲ་བྱེད་མཁན་ཁ་ཤས་ཤིག་འདུག་ཡིན་ནའི་ཡིན་ནའི་དེ་སྙེད་ནས་སྲིད་བྱུས་ཀྱི་འགྱུར་བ་འགྲོ་ས་འགྲོ་ཡས་ཀྱི་ཆ་ཤས་དཔེ་སུ་ཡོད་ས་རེད་ད་དེ་གི་ཤུགས་རྐྱེན་ཐེབས་ཡིན་ནའི་མ་ཤེས་ད་རང་ད་ད་ལྟ་བར་དུ་ཞི་ཅིན་ཕིང་མི་ས་ཞིག་ག་རེད།

ཕྱག་ལས་གནང་བཞིན་པའི་གནས་སྟངས་ཅིག་ཡིན་དུས། ཁྱེད་རྣམ་ཚོ་ད་ཚན་རིག་པའི་ངོས་ནས་ཅིག་ཁྱེད་ཚོ་ཀུ་རོ་གོ་ད་ལྟ་རྒྱ་ནག་ནང་གི་ནད་འབུ་ད་ཏོག་དབྱིབས་ནད་ཡམས་ཀྱི་རྣམ་པ་འགྱུར་བའི་ནད་འབུ་སྐོར་ལ་ཡང་ཁྱེད་རྣམ་ཚོ་གི་ངོས་ནས་ད་གསར་པ་ཁོང་ཚོ་གི་ཡོད་མ་རེད་ཟེར་བ་ནང་བཞིན་ཁྱེད་རྣམ་ཚོ་གི་ངོས་ནས་ག་འདྲ་ངོས་འཛིན་བྱེད་དགོས

ཞིབ་འཇུག་ཁང་ཆེ་བ་དེ་འདྲ་ལ་བཏང་བ་རེད་ནད་འབུ་དེ། ཨ་ནི་བཏང་བྱས། དེ་ཁོ་ཚོས་ཀྱི་ཨ་ནི་རིགས་རྫས་ཀྱི་བརྟག་དཔྱད་བྱས་བྱས་ཨོ་ཁེ་ཨ་ནི་ནད་འབུ་ལ་འགྱུར་བ་འདི་ཕྱིན་འདུག་འདི་ཕྱིན་འདུག་ཟེར་བ་ཅིག་ད་ནད་སྲིན་ཁོ་རང་གི་འདི་ཆོས་ཉིད་རེད་ཁོ་རང་གི་རིགས་རྫས་དེ་འགྱུར་བ་འགྲོ་ཡས་ཀྱི་སོ་ནད་འབུ་ལ་འགྱུར་བ་ཕྱིན་འདུག་ལབ་ཡ་དེ་ཁོ་ཆོས་ཉིད་ཅིག་རེད་བ་ཡིན་ནའི

རེད་རེད་ས་དེ་དང་པོ་ག་པར་ངོས་འཛིན་བྱས་དེ་ཨ་རི་བྱང་ཤར་རྒྱུད་ནས་བྱས་རེད་དེ་དང་པོ་རེད། དེ་དང་ཡང་ལུང་པ་འདྲ་མི་འདྲ་མང་པོ་ལས་དེ་ཡོད་རེད་ཡུ་རོབ་ལུང་པ་ཁག་མང་པོ་ཅིག་ལས་ཡོད་རེད། ཨ་ནི་པར་བ་དེ་ལ་རྒྱ་གར་ལས་བྱུང་ཡོད་རེད South Korea དོ་ལས་ཡོད་རེད། ཨུཧུ། ཁྱབ་ཆེན་པོ་རེད་ད་དེ་ང་ཚོ་ད་ལོ་གསུམ་ནང་ལ་ཁ་ས་ཀུན་ཁྱབ་ནད་ཡམས་ཀྱི་ཉམས་མྱོང་གི་ཐོག་ནས་བཤད་པ་ཡིན་ན་ལུང་པ་གཅིག་ལ་འཁོར་བ་ཡིན་ན་ད་སྔ་ཕྱི་མ་གཏོགས་གཞན་པ་ལ་ཁྱབ་ཡས་དེ་གཏན་འཁེལ་བ་རེད། ཡིན་པ་འདྲ་བོ་ཅིག་ལ་ངོས་འཛིན་བྱས་ན་འགྲིག་ག་རེད་བ་ལོ། ཨུཧུ། ཡིན་ན་ཡང་ད་བོད་ནང་ལ་ཁྱབ་ར་ལ་དེ་ཁྱད་མཚར་རེད་ཅིག་འདུག་ག་ཐ་ན་བོད་ནང་ལ་ཐག་ཚོད་འགྲོ་ཡས་ཀྱི་ག་ཚོད་ཁག་པོ་ཡོད་རེད་ཨ་ནི་འདི་ག་ལ་རྒྱ་ནག་ཀྱི་གཞུང་གི་སྲིད་ཇུས་ཀྱི་བརྟེན་བྱས་ཕག་ཏུ་དམ་དྲག་ག་ཚོད་ཤུགས་ཆེན་པོ་བྱས་ཡོད་རེད་ད་དེ་དག་ག་ཤུགས་རེད་ད་ཁོང་ཚོས་ག་ཤེད་ཤེད་ཤེད་རེད་འོ་ཅེས་བཤད་ཡོད་རེད་གསུང་གི་འདུག། ཨུ་ཧུ། དེ་ནས་གང་ལྟར་རྒན་ལགས་ད་ཅི་གསུངས་སོང་ད་རྒྱ་ནག་ནང་ད་ལྟ་དེ་འདྲ་ཡིན་ནའང་ཁོ་རང་ཚོ་གི་འགོག་ཁབ་སྨན་གཅིག་འདུག་དེ་ཙམ་ནུས་པ་ཐོན་གི་མེད་པ་དེ་དངོས་ཡོད་གནས་སྟངས་ཆགས་ཀྱི་ཡོད་རེད་ཁོ་རང་ཚོ་གི་དངོས་གནས་གོ་ག་ཅིག་ལ་ཡང་ངོས་ལེན་ཞུས་དེ་བས་སོང་འདྲ་གནས་སྟངས་ཆགས་ཏེ་ཡོད་རེད་ལ།

སེར་བོ་སིས་སུ་གང་བཤད་ཐུབ་པའི་ཡོད་མ་རེད་བ། རེད་རེད་རེད། བརྙན་ལ་ཐང་ཐང་འདི་ཞུ་འགྲོ་རེད་ལོ་གསུམ་རིང་ལ་གྲ་སྒྲིག་མ་བྱས་པ་ཅིག་གས་བཀོད་ཅིག་མ་བྱས་ཡོད་མ་རེད་བ། ཨ་ནི་འདི་ག་ལ་ཁོ་རང་ཚོ་གི་མི་མང་ནང་ལ་ཤུགས་ཆེན་པོ་ཞིག་བཤད་རེད་ང་ཚོ་དེ་ཡག་ཤོས་ཡིན་ང་ཚོ་སྨན་དེ་ཡག་པོ་ཞིག་ཡོད་ཨ་ནི་ཁོ་ཚོ་ལ་ཕྱི་རྒྱལ་ལ་རག་ལས་དགོས་ཀྱི་མེད་ང་རང་ཚོ་དེ་ད་ཡར་མགོ་ཐོན་པའི་གི་རྒྱལ་ཁབ་སྟོབས་ཆེན་གི་རྒྱལ་ཁབ་ཡིན་ཞེས་ཅེས་ད་མང་པོ་བཤད་རེད་བ། ད་བཤད་དུས་ད་གདོང་པ་བརླག་ཡ་ལ་བོར་བས་ཨ་ནི་དམར་ཤོག་གཞུང་གི

ང་ཚོ་ཕ་ཚེ་ལྷོ་འབྲུག་ཏུ་སོ་ཚོ་ཧ་མ་ལ་ད་ནག་མི་ཁེས་ཕ་ཆེ་མི་འདུག་ཟི་ལ་ན་འགྲིག་གི་འདུག་རྒྱ་ཤ་གི་ཅི་ཐོ་བ་ལ་ན་དེ་ཤ་གྲོང་ཚེ་ཐོ་བ་དང་ཐ་ན་ཚང་པ་ཏུ་སོ་ཉི་ཚེ་དེ་ལ་གོར་ཚེ་བུ་གི་མི་ཡོ་མ་ན་ཁོང་པ་ནང་དེ་དེ་བཞུགས་ཅེ་དེ་དེ་དི་ཀ་ལ་གོ་ན་དེ་དུ་སེ་ཁེ་དི་འདྲི་ནི་སི་ཅི་ལེ་དེ་གི་འདུག་ད་དེ་ག་འདྲི་ན་དེ་ནི་དང་ཡེ་ན་དེ་ནེམ་བུ་དེ་གི་འགྲོ་ལ་འགྲོ་སྟངས་དེ་ག་འདྲི་ཡེ་ན་དེ། ཁ་ཤས་ཀྱི་མཁའ་དབུགས་བརྒྱུད་ནས་འགྲོ་གི་རེད། མི་ཕར་ཚུར་ཐུག་མེད་ན་འགྲོ་གི་འདུག་ཟེར་དེ་འདྲའི་སྐད་ཆ་བཤད་བསྡད་ཀྱི་འདུག་དེ་ག་འདྲ་ཡིན་ན། རེད་རེད་ད་དེ་གནས་ཚུལ་ཅིག་ག་རེ་ཁག་པོ་ཡོད་ཟེར་ན་ད་ལྟ་དེ་སྔོན་ལ་ང་གཉིས་བཀའ་མོལ་ཞུས་རེད་བ། ནད་གཞི་བརྟག་དཔྱད་བྱས་སྔོན་མ་ཡིན་ན་བརྟག་དཔྱད་བྱས་ཏེ་ཞུ་ཤུགས་ཆེན་པོ་བྱེད་དགོས་རེད་བ། ད་གུ་ཡངས་དེ་བཏང་བྱས་བརྟག་དཔྱད་བྱས་བེད་མཚམས་བཞག་ཚར་རེད་བ། རེད། ཨ་ནི་འདི་ག་ལ་དགུན་ཁ་གི་སྐབས་ལ་རེད་བ། རེད་ནང་བཞིན་དྲུག་ལྔ་ག་ས།

ནད་གཞི་སྡུག་ཅག་མ་ཡོང་བ་དང་འདས་གྲོངས་མ་འགྲོ་བའི་ཐོག་དེ་འདྲ་གི་ཐོག་ལ་ཕན་གི་རེད་སྤྱི་བཏང་ནད་གཞི་མ་ཡོང་བའི་ཐོག་ལ་ཟླ་བ་གཉིས་བཞི་དེ་འདྲ་ད་ནུས་པ་ད་ལྟ་ཁྱེད་རང་ཚོ་ཡིན་ན་གསུངས་སོང་བརྒྱ་ཆ་བདུན་ཅུ་དོན་ལྔ་དེ་འདྲ་གསུངས་ཡོད་རེད་ད་ལྟ་འགོག་རྒྱུ་འདུག་ནུས་པ་ལ་ཡོད་ཅེས་དུ་ཁང་སྔོན་མ་ཨི་སི་རལ་ནང་ཁ་ས་འགོག་སྨན་གྱི་ཞིབ་འཇུག་སྐབས་དེ་ལ་དེ་ནུས་པ་དེ་ཟླ་བ་ཁ་ཤས་ཤིག་མ་ཤི་འདང་གི་ཡོད་མ་རེད་ལོ།

ནད་གཞི་ཁོ་རང་གི་རྣམ་པ་འདྲ་བོ་དེ་ཤུགས་ཆེན་པོ་ཅིག་འགྱུར་བ་ཕྱིན་ཚེ་ཨ་ནི་འགོག་སྨན་སྔོན་མ་འགོག་སྨན་གྱི་ད་ལྟ་ནད་གཞི་སྡུག་ཅག་བཀག་སྡོམ་བྱེད་ཀྱི་ནུས་པ་དེ་བརླག་པ་ཡིན་ན་ཨ་ནི་དཀའ་ངལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། ཡིན་ནའི་འདི་ཕལ་ཆེར་ཡོང་གི་མ་རེད། ད་ལྟའི་ཆར་ཡིན་པ་ཡིན་ན། ད་ཡིན་ནའི་ནུབ་ཕྱོགས་རྒྱལ་ཁབ་དང་འདི་གའི་ཐོག་ནས་གྲ་སྒྲིག་བྱས་ཏེ་ད་ད་ལྟ་སྨན་བཅོས་ཀྱི་གཞི་རྩ་གསར་བ་དེ་འདྲ་བཟོས་ཡོད་རེད། ཁོང་ལ་མི་གཤིས་ཀྱི་དཀའ་ངལ་གཙོ་བོ་དེ་ད་ལྟའི་ཆ་ལ་ད། དགུང་ལོ་བགྲེས་པ། ཨ་ནི་ནད་གཞི་རྙིང་པ་ཡོད་ཙམ་ཞིག་སྙིང་ཚད་མ། རེད་བ། གློ་བ་གི་ནད་གཞི་རྙིང་པ་ཡོད་མཁན་འདི་གས། ད་ཡ་མེད་ན་ཀན་སར་འདྲ་བོ་ཅིག་ཡོད་པ་བྱས་ཨ་འདི་ག་ལ་སྨན་བཅོས་ཤུགས་ཆེན་པོ་བཏང་པ་ཡིན་ན་ཁོ་སོག་པོའི་གི།

ལུང་པ་བོད་གོ་ཡང་ཤུགས་ཆེན་པོ་བཏང་ཚར་དུས་འདིའི་ཐོག་ལ་དཔལ་འབྱོར་ཤུགས་ཆེན་པོ་བཏང་ཡག་གི་ག་ལ་བ་རེད་སེམས་ཤུགས་མ་སོགས་ནི་མ་དགར་བོ་ཆགས་བསྡད་ཡོད་རེད། དེ་ག་རེ་ཅན་དམ་སྲི་ཆགས་བསྡད་རེད། ག་རེ་ཅན་ཆགས་བསྡད་ཡོད་ཟེར་ན། ད་ང་ཚོ་གློག་བརྙན་ལྟ་ག་འགྲོ་གི་ཡོད་རེད། མི་སྟོང་ཕྲག་མང་བོ་མཉམ་དུ་བྱས་བྱས་རྐང་རྩེད་སྤོ་ལོ་ལྟ་གི་ཡོད་རེད། ད་ནམ་རྒྱུན་གྱི་མི་མང་གི་རྣམ་པ་དེ་སླེབས་ཚར་བ། ཨ་ནི་ནད་གཞི་མང་ཆེ་བ་སྔོན་འགོག་གི་ནུས་པ་དེ་ཡག་པོ་ཆགས་ཚར་བ། འགོག་སྨན་ཁབ་བརྒྱབ་ཡིན་དེ་བྱས་བྱས། ནས་ཤི་ན་ནས་ཨོ་ཉི་མ་གསུམ་ནང་ལ་དྲག་སོང་ང་ཁྱེད་སྒོ་ཆེན་ཉི་མ་གསུམ་ལ་འགོར་བ་ད་དེང་སང་མང་ཆེ། རེད་རེད་རེད། ཐོ་འདི་ཡི་དེ་ད་གཙོ་བོ་ག་ཞིག་རེད་བསམ་བློ་གི་འགྱུར་བ་ཤུགས་ཆེན་པོ་ཕྱིན་ཚར་བ་ཨོ་ད་ད་ཛ་དྲག་མི་འདུག་ཛ་དྲག་མེད་ལ་དེ་ཨ་ནི་སྲིད་དོན་ཚོགས་གི་ལ་ཕར་དངུལ་བཏང་ཡ་དེ་དངུལ་གཞན་པ་བཏང་བྱས་དེ་འདྲའི་ཐོག་ལ་ག་ཞིག་རེད་ཤུགས་རྒྱག་ཡ་དེ་ནུས་པ་དེ་ཏོག་ཙམ་ཉམས་རྒྱུ་ཡོད་དེ་འདྲའི་གཅིག་དེ་ཤུག་བ། ལགས་སོ་ལགས་སོ་ཐུགས་རྗེ་ཆེ་རྒན་ལགས། ལགས་སོ་ཐུགས་རྗེ་ཆེ་ལགས། ད་ད་ང་ཚོ་རྒྱ་བོད་གཉིས་ཀྱི་གནས་ཚུལ་ཉམས་ཞིབ་པ་རྒན་སངས་རྒྱས་སྐྱབས་ལགས་གདན་འདྲེན་ཞུས་ཡོད་ཁོང་ནི་ད་ལྟ Spain ལ་ཡང་བཞུགས་ཡོད་རེད། རྒན་སུ་འབྱི་བྱ་ལ། ད་ད་ལྟ་རྒྱ་ནག་ནང་ལ་ཡང་ཏོག་དབྱིབས་ནད་གཞི། ག་ས་ག་ལ་ཁྱབ་གདལ་འགྲོ་བོད་ནང་ནས། ཐ་ན་ཆོས་ཚོགས་གྲོང་སྡེ་དང་རྫོང་མཁར།

རྒྱལ་སྤྱི་ལ་ཕྱི་གསལ་ནང་གསལ་མ་ཡིན་པ་གི་གནས་སྟངས་དེ་ཆ་ནས་རེད་ཟེར་ན་ད་མི་མང་པོ་གཅིག་གི་ཡིད་ཆེས་བྱས་ནས་ངོས་འཛིན་གནང་བསྡད་ཀྱི་འདུག་ད། ཁྱེད་རང་གིས་དོ་སྣང་བྱས་བསྡད་འདུག་ཚ་ལ་ཡ་ད། བྱས་ཙང་ག་རེ་གོ། རྒྱ་ནག་གི་གཅིག་ཕྱི་གསལ་ནང་གསལ་མ་བྱས་པ་གི་གནས་སྟངས་དེ་ཐོག་ནས་ད་རྒྱལ་སྤྱི་གི་ད་ད་དངངས་སྐྲག་བྱེད་དགོས་གནད་འགག་གཙོ་ཤོས་དེ་དེ་འདྲ་གི་ཐོག་ནས་ཆགས་བསྡད་ཀྱི་ཡོད་རེད།
རེད་ལ། དེ་ངོ་མ་གི་ཉིས་སྟོང་བཅུ་དགུ་ལོ་གི་ང་ཚོ་ཉམས་མྱོང་ཅིག་ཡོད་རེད་རྒྱ་ནག་གི་གསང་བ་བྱས་ནས་གསང་མ་དགོས་ཡ་གི་ད་འཛམ་གླིང་གི་ནད་ཡམས་དེ་ཁོས་གསང་བ་བྱས་ནས་དེ་འདྲ་བྱས་ནས་འཛམ་གླིང་ལ་ད་དཀའ་ངལ་འཕྲད་ནས་མི་ད་མང་པོ་ཅིག་གི་སྲོག་ཤོར་ཡ་ད་རྒྱུ་ནོར་ལོངས་སྤྱོད་ག་བ་བྱུང་ན་འཛམ་གླིང་ལ་ད་གྱོང་ཆེན་པོ་ཅིག་རེད་ཡ་གི་ཉམས་མྱོང་དེ་ཅིག་ཡོད་རེད་དངོས་ཡོད་སྒང་ནས་ད་ཁ

རྒྱ་ནག་གི་ནད་ཡམས། ད་འདི་བའི་འདི་བའི་དུས་སྐབས་ངེས་ཅན་ཅིག་གི་ནང་ལོགས་ལ་ཤི་ཡ་གྲངས་འབོར་དེ་ཧ་ཅང་གི་ཉུང་ཉུང་རེད། ཡིན་ན་ད་ང་ཚོ་དངོས་ཡོད་གནས་ཚུལ་མཐོང་བསྡད་ཡོད་ཡ་དེ། ཨ་ནི་རྒྱ་ནག་གི་ད་པེ་ཅིན་གཙོས་ཀྱི་གྲོང་ཁྱེར་དེ་ཚོ་གི་རོ་སྲེག་ས་གི་ཨ་ནི་ད་དེ་ལ་བལྟས་ཏེ་མི་གྲོངས་པ་ཚོ་གི་རོ་དེ་བལྟས་ཏེ་བང་བསྒྲིགས་ནས་དེ་འདྲ་བསྡད་ཡོད་ཡ་དང་དེ་མ་ཚད་ད་ད་ད་ཀན་ཁུར་བོའི་སྒང་ནས་ཝེ་ཤིན་སྒང་ནས་ད་དེའི་སྒང་ལ་ཁོ་ད། དེ་འཕྲོས་སུ་གོ་རེ་མི་རུང་བའི་ཆ་དང་ས་གི་དུས་ཚོད་ཀྱི་ལས་ཀ་བྱས་ཡ་དེ་ངོ་ལི་པའི་དེབ་དེབ་མང་པོ་གི་དུས་ཚོད་རིང་རུ་འགྲོ་ཡོད་ཡ་ལས་ཀ་མང་རུ་འགྲོ་ཡོད་ཡ་དེ་ཚོ་ཚང་མ་གི་བདེན་དཔང་བྱས་ཡ་དེ་དངོས་ཡོད་གནས་ཚུལ་གྱི་ད་ང་ཚོ་གི་རྒྱ་ནག་ནང་ལོགས་ཀྱི་གནས་ཚུལ་ན་འདྲ་བོད་ཀྱི་ནང་ལོགས་ཀྱི་གནས་ཚུལ་ན་འདྲ་ནད་ཡམས་ཀྱི་རྐྱེན་གྱིས་ནི་མི་མང་པོ་ཅིག་གྲོངས་འགྲོ་ཡོད་ཡ་དེ་དངོས་ཡོད་གནས་ཚུལ་རེད་ཡིན་ན་ད་རྒྱ་ནག་གཞུང་གི་ཕྱོགས་ནས་ངོས་ལེན་བྱེད་ཀྱི་ཡོད་མ་རེད་དེ་འདྲ་དེའི་སྒང་ལ་ད་དེ་འདྲ་གི་གནས་སྟངས་གཅིག་པུའི་སྒང་ནས་བསམ་བློ་ཅིག་བཏང་ཡིན་ན་རྒྱ་ནག་གི་ནད་ཡམས་འདིའི་གནས་སྟངས་དེ་འཛམ་གླིང་གིས་གསལ་བོ་ཅིག་ཤེས་ཀྱི་མེད་དེའི་སྒང་ལ། ད་དེ་ལ་ཏན་ཏན་ཚོད་ཅིག་མ་བཟུང་ཡིན་ན། ད་ཉེན་ཁ་ཅིག་ཡོང་གི་ཡོད་ཡ་དང་ཨ་ནི། དེ་འདྲ་ཅིག་ལ་བརྟེན་ནས་ཨ་ནི་འཛམ་གླིང་གི་ཚོད་འཛིན་བྱེད་འོས་ཡ་དེ་གསལ་བོ་རེད་དེ་འདྲའི་སྒང་ལ་དེ་བྱེད་དགོས་ཡ་ཅིག་ཆགས་འགྲོ་གི་འདུག་ཟེར་གྱི་འདུག་དངོས་གནས་བཤད་ན་རྒྱ་ནག་གཞུང་གིས་ཕྱི་གསལ་ནང་གསལ་བྱས་ནས་ནད་ཡམས་ཀྱི་དངོས་ཡོད་གནས་ཚུལ་དེ་འཛམ་གླིང་ལ་སྤེལ་ཏེ་གཅིག་གཅིག་གཉིས་གཉིས་ཅིག་དེ་འདྲ་བྱས་ཡིན་ན་འཛམ་གླིང་གིས་དེ་ལ་ཞིབ་འཇུག་ཅིག་བྱེད་རྒྱལ་ཁབ་ཚང་མ་གི་ཞིབ་འཇུག་བྱས་དེའི་སྒང་ལ་ཁོང་ཉེན་ཁ་མེད་ན་ཁོ་རྒྱ་ནག་གི་མི་སེར་རེད་དེ་བཀག་འགོག་ཡ་དང་བརྟག་ཞིབ་བྱེད་དགོས་ཡ་ཆ་རྐྱེན་འདོན་དགོས་མ་རེད། ད་ཡང་ཉེན་ཁ་ཡོད་ན་དེ་དང་འཚམ་པའི་བྱེད་ཐབས་མང་པོ་ཅིག་སྔོན་འགོག་གི་བྱེད་ཐབས་མང་པོ་ཅིག་བྱེད་དགོས་ཡ་གསལ་བོ་རེད་ད་ཡིན་ན་རྒྱ་ནག་གཞུང་གིས་རྩ་བ་ཉིད་ནས་དེ་ཚོ་གནས་ཚུལ་གསལ་བོ་ཅིག་བྱེད་ཀྱི་མེད་དེའི་སྒང་ལ་ད་འཛམ་གླིང་གི་རྒྱལ་ཁབ་དེ་ཚོ་གི་དེ་འདྲ་གི་ཐབས་ཤེས་ཅིག་མ་འཐེན་རང་འཐེན་ད་མ་འཐེན་ན་ནི་ཉེན་ཁ་ཆེན་པོ་ཅིག་མཐོང་བསྡད་ཡོད་ཡ་དེ་སེམས་འགྲོ་བ་ཅིག་རེད་ལ། ད་ཅི་གོང་དུ་ཁྱེད་རང་གིས་གསུངས་སོང་ད་རྒྱ་ནག་གི་ད་དངོས་ཡོད་གནས་སྟངས་ཅིག་བོད་དང་རྒྱ་ནག་ག་ས་ག་བ་ནས་ད་དེང་སང་ང་ཚོ་གསར་འགྱུར་ནང་ནས་ལྷག་པར་དུ་ད་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱུད་ནས་གནས་ཚུལ་ཤེས་བསྡད་ཡ་ཅིག་ག་རེ་རེད་ཟེར་ན་ད་ཁ་སང་སྤྱི་ཟླ་དང་པོ་གི་ཚེས་གཉིས་གཅིག་པོ་ལ་ཡ་ལྷ་ས་རང་ནས་དེ་ཡ་ར་མ་ར་གི་ད་ཏི་ཁྲེ་ཏི་ཚོ་ནང་ལ་མི་ག་ཚིག་ཁེའུ་འདི་ད་ཏི་ས་ལ་ཡ་ད་ཅི་ཆེ་འདི་ས་ལ་ཡ་ཧང་ལམ་མི་རྒྱ་ཚི་ཁྲུང་དེ་ཡ་གི་ནི་དང་དེ་འདྲ་ཆུང་དུ་ཡོ་ར་ན་ད་ཟི་གང་དུ་ཁྱེད་རང་གི་སོང་སོང་ད་དེ་རི་ཁ་སོང་དྲ་རྒྱ་དི་ཚོ་ཐོ་ནི་ཅི་དང་ག་དང་ཤུགས་ཆེན་པོ་ཡོ་རེ་དེ་ཡིན་ན་ག་འདྲ་ཀ་ཡིན་དེ་ན་མ་དེ་ན་ཏི་ཏི་སི་ནི་ཁྱི་ལོ་ལ་ཡ་ཅི་རོ་གང་དི་ཚོ་ཐོ་ནི་ད་མེ་ས་ཁི་ཏྲ་ཏི་དེ་ཡ་དི་ཚོ་ཐོ་ནི་ང་ཚོ་ཧ་གོ་དེ་ཡ་ནི་ཏི་ཁྱ་འདི་ས་ལ་ཡིན་ན

ཞི་ཅིན་ཕིང་གིས་གཙོ་བྱས་ནས་ཨ་ནི་དེ་འདྲ་གི་ད་ནད་ཡམས་གཏན་སེལ་ཟེར་ན་འདྲ་ནད་ཡམས་ཟེ་རོ་ཀླད་ཀོར་ཟེར་ན་འདྲ་དེ་གི་སྲིད་བྱུས་དེ་སྤེལ་དགོས་ཟེར་བ་ཅིག་བསྒྲགས་ཡོང་དེའི་སྒང་ལ། ད་དེ་དཔེ་དེ་ད་ལྟ་དང་དེ་འདྲ་གི་སྲིད་བྱུས་ཅིག་སྤེལ་ཡ་གཅིག་པོ་མ་རེད་ཨ་ནི་ད་ནུབ་ཕྱོགས་ཀྱི་ནད་ཡམས་ཨ་མི་རི་ཀ་གཙོ་བྱས་རྒྱལ་ཁབ་དེ་ཚོ་ནད་ཡམས་ཀྱི་སྲིད་བྱུས་དེ་འགྲིག་གི་མེད་ཡ་དེ་དཔེ་དེ་ཕམ་ཁ་བྱུང་ཡོད་ཡ་ཨ་ནི་མི་ཨ་མི་རི་ཀ་གི་མི་ས་ཡ་གཅིག་ཤི་སོང་བ་རེད་ཟེར་ཡ་དེ་འདྲ་གི་གི་ད་དངོས་ཡོད་གནས་ཚུལ་མ་ཡིན་པའི་གི་གནས་ཚུལ་མང་པོ་ཅིག་དྲིལ་བསྒྲགས་ཅིག་ཨ་ནི་རྒྱ་ནག་གཞུང་གི་སྲིད་བྱུས་དེ་ཧང་སང་ཡག་གི་ཡ་མཚན་ཡིན་པ། དེའི་དེའི་ཁྱབ་བསྒྲགས་ཤུགས་ཆེན་པོ་ཅིག་བྱས་དེ་ནས་ད་རྒྱ་ནག་གི་ད་ལྟ་ད། ཞི་ཅིན་ཕིང་གིས་དབང་ཆ་ཟིན་པ་ནས་བཟུང་སྟེ་དེའི་དཔེ་དེ་ཞི་ཅིན་ཕིང་དེ་དཔེ་དེ་ལྷ་ནང་བཞིན་ད། མའོ་ཙེ་ཏུང་གི་སྔོན་མ་ལས་འགུལ་སྤེལ་ཡ་ནང་བཞིན་ད་དཔེ་རླབས་ཆེན་གྱི་གི་དབུ་ཁྲིད་ཟེར་ཡ་དེ་དེའི་ངོས་འཛིན་བྱས། རླབས་ཆེན་གྱི་དབུ་འཛིན་དེ་འདྲ་ཅིག་ལ། ཁོའི་ཚེ་འདིའི་སྐབས་ལ་ཁོ་རང་ལ་ནོར་འཁྲུལ་གྱི་སྲིད་ཇུས་ཅིག་ཡོད་ཡ་རྩ་བ་ཉིད་ནས་ངོས་ལེན་བྱས་ཡོད་པ་རེད་ད་ལྟའི་དམར་ཤོག་དམར་ཤོག་གཞུང་གིས་ཡིན་ནའི་ཁོའི་འགྲོ་ལུགས་ཅིག་རེད། ཁོའི་ནོར་འཁྲུལ་དེ་ངོས་ལེན་བྱས་ཡ་ཡིན་ན་ཁོ་ད་རླབས་ཆེན་གྱི་དབུ་ཁྲིད་མིན་པ་དེ་ད་ཁུ་བསྡུ་བ་རེད་བ། དེ་འདྲའི་སྐབས་ལ་ད་ཁོའི་དཔེ་དེ་ནོར་འཁྲུལ་དེ་འདྲ་ད་ལྟ་དཔེར་ན་ནད་ཡམས་ཀྱི་སྲིད་ཇུས་དེ་ཀླད་ཀོར་གྱི་སྲིད་ཇུས་དེ་ནོར་འཁྲུལ་ཞིག་ཆེན་པོ་འགྲོ་ཡོད་བ་རེད་ད་ཁོ་རྩ་བ་ཉིད་ནས་དེ་ནོར་འཁྲུལ་བྱས་ཡ་དེ་ངོས་ལེན་མ་བྱས་ཡའི་སྒང་ལ་ཨ་ནི་ཁོ་དེ་ལ་འགྲེལ་བཤད་ལོག་པ་རྒྱག། ཨ་ནི་གྲངས་ཀ་རྫུན་མ་བཟོས། ཨ་ནི་དཔེ་དེ་ས་གནས་ས་ཐོག་ལ་དང་དཔེ་དེ་དཔེ་ནད་ཡམས་གི་ཤི་རྒྱུ་ཡིན་ན་ནད་ཡམས་གི་ཤི་སོང་བ་ཟིག་ཟེར་མ་ཆོག། དེ་འདྲ་གི་ཆོ་མེད་ཀྱུ་གི་ད་སྦེད་མི་དགོས་འཛམ་གླིང་ན་ནད་ཡམས་ཤི་འགྲོ་གོ་རེད་རྒྱལ་ཁབ་ཚང་མ་ལ་ནད་ཡམས་ཤི་འགྲོ་བ་རེད་དེ་དེ་ལ་དངོས་ཡོད་གནས་ཚུལ་དེ་ངོས་ལེན་མ་བྱེད་ཡ་ཡོད་དེ་ཅི་ཨ་ནི་གཙོ་བོ་དེ་རྒྱ་ནག་གི་ནད་ཡམས་གི་སྲིད་ཇུས་དེ་ནད་ཡམས་ལ་ཚན་རིག་དང་མཐུན་པའི་སྲིད་ཇུས་མ་རེད་ཁོ་ཆབ་སྲིད་གི་ལས་འགན་གཅིག་གི་ངོ་བོ་འགྲོ་ཡོད་རེད་དེ་འདྲའི་སྐབས་ལ་ད་ཆབ་སྲིད་གི་ལས་འགན་དེ་ནོར་སོང་ཟིག་ད་མའོ་ཙེ་ཏུང་ནས་བཟུང་སྟེ་ད་རྒྱ་ནག་གི་འགོ་ཁྲིད་སུ་གཅིག་གི་གི་ནོར་འཁྲུལ་དེ་ངོས་ལེན་བྱེད་ཀྱི་ཡོད་མ་རེད་དེ་འདྲའི་སྐབས་ལ་ད་ས་གནས་གི་བོད་རིགས་དེ་ཚོ་ལ་དེ་འདྲ་དཀའ་ངལ་ཅིག་འཕྲད་དགོས་རེད་ད་ཡོང་ཡ་དེ་དེ་རེད། རྒྱ་ནག་དམར་ཤོག་ལ་ནོར་འཁྲུལ་ངོས་ལེན་བྱེད་ཡ་གི་ལུགས་སྲོལ་ཁོ་རང་ཡོད་མ་རེད་ཁོ་ནོར་ཡ་ཡིན་ན་ད་དཔེ་དེ་འགྲིག་ཡོད་ཡ་གི་གི་དེ་འདྲ་གི་དྲིལ་བསྒྲགས་བྱེད་ཀྱི་འདུག་ཡོད་རེད་དེ་འདྲའི་སྐབས་ལ་ད

གང་ཡང་ལྷོད་ཡངས་མེད་པར་བཀག་སྡོམ་གྱི་གནས་སྟངས་དེ་ཚོ་ཐོག་དང་འདིའི་བར་གྱི་ལོ་གསུམ་གི་ནང་ནས་དངོས་གནས་བྱས་ན་སྨན་ཁང་ནང་ལ་ཅིག་གྲ་སྒྲིག་བྱེད་དགོས་དམ་སྨན་ད་གར་སོ་གོ་རེད། ཆབ་སྲིད་གླིང་གི་དཔེ་དེ་ཡང་སྐྱིད་པོ་མ་ཡིན་པ་དེ་རྒྱབ་ལོགས་གི་ད་སྨན་འདང་གི་མེད་ན་སྨན་ཁབ་སྨན་བཟོ་ཡག་འདྲ་དང་སྨན་ཁབ་གི་ཐོག་ནས་གར་སོ་གོ་རེད་རང་རྒྱལ་ཁབ་ལ་མེད་ན་ཕྱི་ལོགས་རྒྱལ་ཁབ་ནས་མར་གོ་སྒྲིག་བྱས་ཡག་དང་གང་ལྟར་དེ་རྒྱབ་ལོགས་གི་གྲ་སྒྲིག་ཤུགས་ཆེན་པོ་ཞུ་དགོས་རེད་ཡིན་ནའི་གྲ་སྒྲིག་སྤུ་ཙམ་ཟིག་མི་འདུག་ད་དེ་རིང་ཁ་སང་སྨན་ཁང་ཚང་མ་ནང་ལ་ཡང་ནད་ཁྲི་མི་འདུག་ཡང་སྨན་པ་མི་འདུག་ཡང་སྨན་ཡང་མི་འདུག་ཡང་ཚྭ་མེད་དེ་ཚོ་ད་གློ་དེ་ཚོ་རྒྱག་དུས་ཚེ་དཔག་མ་སྐྱ་ཟིག་དེ་ཚོ་སྨན་དེ་འདྲ་གི་ད་སྤྱིར་བཏང་རྒྱུན་གཏན་གི་ཆམ་པ་གི་སྨན་ཡང་མི་འདུག་ཟེར་དཀའ་ངལ་དེ་འདྲ་ཆེན་པོ་ཅིག་འཕྲད་བསྡད་པའི་སྐད་ཆ་ཅིག་བཤད་འདུག་ཚང་མ་གི་གྲ་སྒྲིག་གི་ཐོག་ནས་ད་ཆོས་ནས་འཇལ་མི་འདུག་འཐུས་ཚང་བ་ཅིག་ཆགས་མི་འདུག་ཟེར་མང་ཆེ་ཤོས་ཀྱི་དེ་འདྲ་གི་སྐྱོན་བརྗོད་ཤུགས་ཆེན་པོ་ཅིག་གནང་འདུག་དེ་ཡང་ནུབ་ཕྱོགས་རྒྱལ་ཁབ་དང་བསྡུར་དུས་ཚར་ཆེས་རྗེས་ལུས་པ་ཅིག་རེད་ཟེར་གི་དེ་འདྲ་བཤད་བསྡད་ཀྱི་འདུག་རྒན་སངས་རྒྱས་སྐྱབས་ལགས་ཁྱེད་རང་བལྟས་པས་ན་དེ་འདྲ་གི་གནས་སྟངས་ཅིག་ཆགས་བསྡད་འདུག་གས། རེད་ལགས་དེ་ག་རང་རེད་ད་དེ་ཁོ་འདི་ག་རེ་རེད། སྲིད་ཇུས་འགྱུར་བ་དང་ཡ་ལ་གྲ་སྒྲིག་མེད་པ་གཅིག་པུ་མ་རེད། དངོས་གནས་བཤད་ན་རྒྱ་ནག་དམར་ཤོག་གཞུང་གིས་ད་བར་དུ་ནད་ཡམས་ཀྱི་སྲིད་ཇུས་དེ་ལ་གྲ་སྒྲིག་ཅི་ཡང་ཡོད་བ་མ་རེད། བཙན་དབང་གི་ཆབ་སྲིད་ཀྱི་ལས་འགུལ་ངོ་བོ་སྒང་ལ་སྤེལ་བསྡད་ཡོད་ན་དེ་འདྲ་ཞིག་ཆགས་བསྡད་ཡོད་རེད། གལ་ཏེ་དངོས་གནས་དམར་ཤོག་གཞུང་གིས་མི་མང་ལ་ཤ་ཚ་ནས་མི་མང་ལ་བསམ་བློ་བཏང་བ་ཡིན་ན། ཁོ། དཔེར་ན་དང་པོ་ནས་ད་ལྟ་ད་སྔོན་འགོག་གི་སྨན་དེ་ནུབ་ཕྱོགས་ཀྱི་ད་སྐད་གྲགས་ཅན་གྱི་ཡོངས་གྲགས་གི་ཁས་ལེན་མཁན་གྱི་སྨན་དེ་འདྲ། འགོག་སྨན་དེ་འདྲ་ད་སྔོན་འགོག་གི་སྨན་དེ་འདྲ་ག་ཚད་ཡག་པོ་ཡོད་རེད། དེ་ཚོའི་ཕྱི་རྒྱལ་ནས་ཉོ་ཡ་དང་ཕྱི་རྒྱལ་གྱི་ཡང་སྟེར་གི་ཡིན་ཟེར་ན་ཁོ་ཚོ་ལེན་གྱི་ཡོད་པ་མ་རེད། ད་དེ་ནས་མི་མང་ལ་ཤ་ཚ་གི་ཡོད་མེད་དེ་དེ་ནས་ཤེས་དགོས། དེ་ནས་དེའི་སྔོན་འགོག་ད་ཁོ་རང་ཚོས་བཟོ་རྒྱུ་གི་སྔོན་འགོག་གི་སྨན་འདི་ཚོ་ཡིན་ན། དེ་ལ་ཆེད་ལས་མཁས་པས་ཞིབ་འཇུག་བྱས་ནས་དངོས་གནས་དྲང་གནས་ཀྱི་ཞིབ་འཇུག་བྱས་ནས་དེ་འདྲ་བྱེད་རྒྱུ་གི་ཁབ་ཁོ་རང་ཆགས་ཡོད་བ་མ་རེད། དེ་ཡང་ཆབ་སྲིད་དང་རྒྱལ་ཁབ་ཀྱི་མི་རིགས་རང་གི་ལྟ་བ་སྒང་ནས་དམར་ཤོག་གི་ཅིག་བྱེད་རྒྱུ་ཡིན་ཟེར་དེ་འདྲ་གི་སྒང་ནས། ནི། ཨ་ནི་བཟོས་ནས་མི་མང་ལ་བརྒྱབ་དེ་བས། དེའི་ཐད་ཀྱི་མ་རེད་ད། ནད་ཡམས་བརྟག་ཞིབ་བྱེད་ཡག་གི་འཕྲུལ་ཆས་དེ་ཚོའི་ནང་ལོགས་ལ་རྫུན་མ། ཨ་ནི་ནད་ཡམས་དེ་འཕྲུལ་ཆས་དེ་ཚོའི་གི་ད་ཁེ་ཕན་ཟ་མཁན་གི་ཚོང་པ་དེ་ཚོ་འབྲེལ་བ་བྱས་ནས་དེ་ཚོའི་གི་ཁེ་བཟང་ཟ་ནས་ཨ་ནི་ཁོ་རང་ཚོ་ནད་ཡམས་བརྟག་ཞིབ་བྱེད་ཡག་གི་འཕྲུལ་ཆས་དང་ད། ཅ་ལག་དེ་ཚོ་གི་སྒང་ནས་ནད་ཡམས་ག་ཚད་ཅིག་འཕེལ་འགྲོ་གི་འདུག་ཕྱོགས་ཡོངས་ནས་བྱས་ན་ད་ལྟའི་གི་འདི་སྒོ་ཕྱེ་ཡ་དང་སྲིད་བྱུས་འགྱུར་བ་དང་ཡང་འདི་ལ་གྲ་སྒྲིག་གྲ་སྒྲིག་མེད་ཡ་གཅིག་པུ་མ་རེད་སྔོན་མ་ནས་ནད་ཡམས་གི་སྒང་ལ་གྲ་སྒྲིག་མི་དམངས་ལ་ཤ་ཚ་ནས་མི་དམངས་ལ་བསམ་བློ་བཏང་ནས་གྲ་སྒྲིག་བྱས་ཡོད་མ་རེད་སྔོན་མ་ནས་ཆབ་སྲིད་གི་ལས་འགུལ་སྒང་ནས་སོང་དེའི་སྒང་ལ་ད་དེ་འདྲ་ཅིག་ཆགས་རེད་དངོས་གནས་བྱས་ན་ནུབ་ཕྱོགས་དང་མཉམ་འབྲེལ་བྱས་ནས་སྔོན། སྔོན་མ་ནས་དེ་ག་རེ་ཟེར་སྔོན་འགོག་གི་ཁབ་ཚད་ལྡན་དེ་ཚོ་བརྒྱབ་པ་ཡིན་ན་ད་རིང་འདི་འདྲ་སྒོ་ཅིག་ཕྱེ་ཡིན་ན་ཡང་ཁོ་རང་ནད་ཡམས་གི་མི་གྲོངས་ཡ་དང་ནད་ཡམས་གི་ཚད་དེ་དེ་འདྲ་ཆེན་པོ་ཅིག་འགྲོ་གི་མ་རེད་ད་དེ་འཛམ་གླིང་ནས་བདེན་དཔང་བྱས་ཚར་བ་ང་ཚོ་ལོ་གསུམ་གི་ནང་ལོགས་ལ། ད་དེ་འདྲའི་འདི་སྒང་ལ། ཕྱོགས་གཅིག་ནས་བྱས་ན་རྒྱ་ནག་གི། ནད་ཡམས་བྱུང་བ་ནས་དབང་གིས་དོན་ལྡན་པའི་མི་དམངས་ལ་བསམ་བློའི་ཐོག་ནས་གྲ་སྒྲིག་བྱས་པའི་གྲ་སྒྲིག་བྱས་ཡོད་པ་མ་རེད་ཟེར་ནས་འདྲི་གི་ཡོད་པ་དེ་གཅིག་རེད། ད་ཁྱོད་གང་ནས་བྱུང་བ་དེ་ཨུ་རུམ་ཆི་གི་དོན་རྐྱེན་དེ་བཟུང་ནས་མི་དམངས་ཀྱི་ངོ་རྒོལ་བྱས་ཡོད་ལས་འགུལ་དེ་ལ་གཅིག་བྱས་ནས་བལྟས་ནས། ཨ་ནི་རྒྱ་ནག་དམར་ཤོག་གཞུང་གིས་ད་ཧ་ག་རེ་ག་རེ་གོ་བ་རེད་ཟེར་ན་འདི་ཉེན་ཁ་ཅིག་མཐོང་བསྡད་རེད་མི་དམངས་ཀྱི་མི་དམངས་ཚང་མ་ངོ་ལོག་བྱས་ཡ་འདི་ལ་ཉེན་ཁ་ཅིག་མཐོང་བ་རེད། དེའི་སྟེང་བརྟེན་ནས་ཨ་ནི་ད་ཁོ་རང་ཚོ་གི་སྲིད་བྱུས་ནོར་འཁྲུལ་གི་སྲིད་བྱུས་དེ་མར་འབབ་ས་གི་གི་ཁ་ཡར་ཚ་འགྲོ་གོ་ཁ་ཡག་ཤི་ཅིག་མ་ཤེས་པ་ཆགས་བསྡད་ཡོད་རེད་བསམ་གི་འདུག་གི་དེ་འདྲ་ཅིག་ཆགས་ནས་ད་སྒོ་ཕྱེ་གི་ཡིན་ཟེར་དེ་གི་ང་སྒོ་ཕྱེ་རེད་སྒོ་བརྒྱབ་བཞག་ན་ད་ཁོ་ཚོ་སྔོན་མ་སྒོ་རྒྱག་གི་ཡིན་ཟེར་དེ་གི་ཉི་མ་ཅིག་ལ་ག་ཐང་དེ་གྲ་སྒྲིག་བྱས་ཡོད་མ་སྒོ་བརྒྱབ་བཞག་རེད་ཨ་ནི་ད་ད་ཁོ་རང་གི་སྒོ་ཕྱེ་གི་ཡིན་ཟེར་ན་ཨ་ནི་ཁོ་ཉི་མ་ཅིག་ལ་སྒོ་ཕྱེ་བཞག་རེད་ཚང་མ་གྲ་སྒྲིག་བྱས་ཡོད་མ་རེད་ད་གྲ་སྒྲིག་མི་མང་ལ་ཤ་ཚ་བའི་གྲ་སྒྲིག་སྔོན་མ་ནས་ཡོད་མ་རེད་རྒྱ་ནག་དམར་ཤོག་གཞུང་གི་ལོ་རྒྱུས་སྒང་ནས་མི་མང་ལ་ཤ་ཚ་བའི་མི་མང་ལ་བསམ་བློ་གཏང་གི་ཡོད་མ་རེད། ཁོ་རང་གི་ཆབ་སྲིད་དང་ཁོ་རང་གི་དབང་ཆ་དང་ཁོ་རང་གི་ཁེ་ཕན་དེའི་བསམ་བློ་བཏང་དུས་དེ་ནས་ལ་ད་ད་རེས་དཀའ་ངལ་འདི་འདི་ནད་ཡམས་བྱུང་བ་ནས་དཀའ་ངལ་འདི་འཕྲད་བསྡད་ཡོད་དེ་འདྲ་ཅིག་རེད་ད་ལྟའི་རྒྱ་ནག་དམར་ཤོག་གཞུང་གི་གི་ལོ་རྒྱུས་རིང་གི་ལས་ཀ་བྱེད་སྟངས་ཁོ་རང་དེ་རེད་ད་རྒྱ་ནག་དམར་ཤོག་ཏང་སྒེར་གཅོད་གི་སྲིད་དབང་ཟེར་དེ་ད་འོ་ནི་ད་ནི་འདི་འདྲ་ཅིག་རེད།

ཁག་པོ་བཟོ་འདྲ་དང་གཅིག་ག་སོགས་ཀྱི་མི་མང་གི་སོ་སོ་གི་དངུལ་ཁུག་ནང་ནས་སོ་སོ་གི་སྦ་ཁུག་ནང་ནས་སྟོན་དགོས་པ་བཟོ་འདྲ་དང་དེ་འདྲ་གི་ཆ་དེ་ནི་དང་ཅི་ཧང་སང་ཡོང་བསྡད་པ་འདུག་ད་དེ་ཡང་ང་ཚོ་འདི་ལ་ཨ་རི་ལ་བསྡད་དུས་ཨ་རི་ནས་དེ་གཉིས་ད་ནི་ཡང་དེ་བྱུང་དེ་སྐབས་སུ་ན་ནིང་དུ་བ་ཉིས་སྟོང་ཉི་ཤུ་ཉིས་སྟོང་ཉི་ཤུ་རྩ་གཅིག་འདྲ་སྐབས་སུ་ལ་སྨན་འདྲ་དང་ཁབ་འདྲ་ཚང་མ་རིན་མེད་རེད་བ་ཨ་རི་འདྲ་ཡིན་པ་ན་ནི་དེ་བཞིན་རྒྱལ་ཁབ་ཁ་ཤས་ལ་ང་ཚོ་སྐད་ཆ་བཤད་དེ་ཡག་ད་ནི་མང་ཆེ་ཤོས་རིན་མེད་ཀྱི་ཐོག་ནས་མི་མང་ལ་ཡ་ད་གཞུང་གི་ཐོག་ནས་དཀའ་ལས་བརྒྱབ་བྱས་མི་དམངས་ལ་རིན་མེད་ཀྱི་ཐོག་ནས་བྱས་ནས་ཡིན་ན་མི་དམངས་ལ་དངོས་གནས་ཤི་ར་ད་ཁོ་ན་ན་དེ་རེད་འགྲོ་དེ་རེད་དེ་འགྲོ་སོང་དེ་ཚོ་ཐོག་ནས་གཞུང་གི་འགོ་ཁྲིད་བྱས་དེ་རེད་ཟེར་ད་བཤད་སྤྲོ་འདུག་ཁྱེད་རང་ཚོ་གི་སྤན་ནི་ག་ད་ག་རང་ནི་དང་ཡིན་གྱི་རེད་ད་དེ་ཐོག་ནས་ཡང་ཁྱད་པར་ག་འདྲ་མཐོང་གི་འདུག། རེད་ལགས་ད་དེ་དམངས་གཙོའི་རྒྱལ་ཁབ་ཟེར་ཡག་དང་ཨ་ནི་སྲིད་དབང་སྒེར་གཅོད་དང་དམར་ཤོག་རྒྱལ་ཁབ་ཟེར་ཡག་ཁྱད་པར་དེ་དེ་འགྲོ་གི་ཡོད་རེད་དམངས་གཙོའི་རྒྱལ་ཁབ་ཟེར་ཡག་དེ་ནི་ད་ནས་གཞུང་དེ་མི་མང་གི་འདེམས་རྒྱུ་འདི་སྒང་ལ་གཞུང་གི་ལས་ཀ་ག་རེ་བྱས་ན་མི་མང་ལ་གི་ཁེ་ཕན་དེ་དང་པོ་བཞག་དགོས། ད་དེ་བས་དེ་དེ་མ་བཞག་ན་ནི་ཁོ་མི་མང་གི་ངོ་ལོག་བྱས་ནས་ཁོ་གཞུང་ཁོ་རང་མགོ་རྟིང་སློག་བྱས་ན་དེ་གཞུང་ཁོ་རང་མེད་པར་བཟོ་ཆོག་གི་ཡོད་རེད་དེ་འདྲ་གི་ཐོབ་ཐང་ཅིག་ཡོད་རེད། དེ་འདི་སྒང་ལ་མི་མང་ལ་དཀའ་ངལ་འཕྲད་དུས་སྒང་ལ་གཞུང་ནང་ཡོད་ཡག་གི་དངུལ་དང་པེ་ཤ་དེ་སུས་སྤྲད་རྒྱུ་རེད་དེ་མི་མང་གི་སྤྲད་རྒྱུ་རེད་བ། དེ་མི་མང་གི་དངུལ་རེད་བ། དེ་མི་དམངས་ལ་དཀའ་ངལ་འཕྲད་དུས་སྒང་ལ་མི་དམངས་ཀྱི་སྲོག་ཉེན་ཁ་ཡོད་དུས་སྒང་ལ་ཁོ་འགྲོ་སོང་ག་རེ་གཏོང་དགོས་ན་ཁོ་གཞུང་གི་གི་མེད་ན་མ་གཏོགས་ཡོད་ན་ཁོ་རང་གི་གཏོང་དགོས་ཡ་དེ་ལྟ་བས་དེ་ནུབ་ཕྱོགས་དམངས་གཙོ་རྒྱལ་ཁབ་ཅིག་ཡིན་བྱས་ན་དེ་དེ་ཕྲུ་གུ་ཆུང་ཆུང་གི་གནས་ལུགས་ཧ་གོ་ཡ་གི་ནི་གནས་ལུགས་ཅིག་རེད། དེ་ལ་ཧང་སང་ཅིག་ཅིག་ཡོད་མ་རེད་གཞུང་གི་ཅིག་ག་རོགས་པ་བྱས་སོང་ཟེར་ན་ཅིག་རྒྱ་ནག་ནང་གི་ཁ་གཞུང་བཀའ་དྲིན་ཆེ་ཅིག་ཏང་བཀའ་དྲིན་ཆེ་ཟེར་བཤད་དགོས་ཡ་རྒྱུ་མཚན་ཡོད་མ་རེད་ག་རེ་བྱས་བཀའ་དྲིན་ཆེ་དགོས་རེད་ཅིག་དངུལ་དེ་ཚོ་ང་ཚོས་སྤྲད་རྒྱུ་རེད་བ་ཟེར་ང་ཚོས་ཁྲལ་སྤྲད་ནས་ང་ཚོའི་དངུལ་རེད་བ་ནུབ་ཕྱོགས་རྒྱལ་ཁབ་ལ་དེ་གའི་འདུ་ཤེས་དང་མི་དམངས་ལ་དབང་ཆ་དེ་འདྲ་ཞིག་ཡོད་རེད། ད་དམར་ཤོག་དང་སྲིད་དབང་སྒེར་གཅོད་ཟེར་ཡ་དེ་ཡིས་མི་དམངས་ཀྱི་སྒང་ནས་སྤེལ་ཏེ་དངུལ་ཚང་མ་རུབ་རུབ་བྱས་ཚང་མ་ཁོ་དམར་ཤོག་གཞུང་འདིས་དབང་ཆ་དང་ཁོ་རང་ཚོ་ཁེ་ཕན་སྒྲུབ་ཡ་ཏག་ཏག་སྒྲུབ་བསྡད་ཡོད་རེད། དེའི་འདི་སྒང་ལ་ད་ད་ལྟ་འཛམ་གླིང་ལ་དཀའ་ངལ་འཕྲད་རྒྱུ་གི་ནད་ཡམས་འདི་འདྲ་ཅིག་སོ་སོའི་མིའི་ནང་ནས་ཤེས་ཐུབ་ཟེར་ན། དེའི་སྐྱོབ་ཡ་གི་སོ་སོ་གི་ཅིག་མིང་ཙམ་དང་དམར་ཤོག་དམར་ཤོག་གཞུང་གི་འགོ་ཁྲིད་ཀྱི་ངོ་སོ་ཙམ་གི་ཆེད་དུ་ནི་མི་མང་ཤི་གི་བཅུག་གི་ཡོད་རེད། མི་མང་ལ་དཀའ་ངལ་འདི་འདྲ་འཕྲད་གི་བཅུག་གི་ཡོད་རེད། མི་མི་མི་མང་དུང་ཕྱུར་མང་པོ་ལ་དཀའ་ངལ་འདི་འདྲ་འཕྲད་གི་བཅུག་གི་ཡོད་རེད། དེ་ག་རེ་མཚོན་གྱི་ཡོད་རེད་ཟེར་ན་མི་མང་ལ་དབང་ཆ་ཡོད་མ་རེད།
གཞུང་གི་དབང་ཆ་དེ་མི་མང་གི་སྒང་ལ་ཡོད་དུས་སྒང་ལ་ད་མི་མང་ཁ་གྲག་ཡས་དབང་ཆ་ཁོ་རང་ཡོད་མ་རེད། ང་ཚོའི་ནང་ནས་བསྡད་ཀྱི་མེད་དཔེར་ན་ནུབ་ཕྱོགས་རྒྱལ་ཁབ་ཚོ་ནང་གཞུང་གི་བཀའ་བཏང་ནས་ཁ་ཁ་རས་རྒྱག་དགོས་པ་རེད་ཟེར་ན་རྒྱལ་ཁབ་ག་ཚོད་ནང་ལ་ངས་ཁ་རས་རྒྱག་གི་མིན་ཟེར་ངོ་ལོག་བྱས་སོང་གཞུང་གི་མི་བཙོན་ཚང་བཙོན་ཁང་ནང་བཟུང་ཡ་དང་བསད་ཡ་དེ་འདྲ་ག་ཚོད་བྱུང་སོང་བྱུང་མྱོང་ཡོད་མ་རེད་པ།

ད་རང་གི་ཁ་གི་ཁྲལ་དེ་གི་རེད་ད་དེ། གསལ་པོ་དེ་ད་ད་རེས་ནད་ཡམས་གི་གི་ནི་དེ་མང་གཙོའི་གཞུང་དང། མང་གཙོའི་གི་སྒྲིག་གཞི་དང་ཨ་ནི་སྲིད་དབང་སྒེར་གཅོད་དང་དམར་ཤོག་གི་གི་གི་གི་སྲིད་གཞུང་དེ་གཉིས་གི་ཁྱད་པར་དེ་གསལ་པོ་ད། ད་རེས་ནད་ཡམས་དེ་དང་ད་ང་ཚོས་མཐོང་བདེ་བའི་ཅིག་རེད་ལ། ཧཧཧཧ། ཁྱེད་རང་ད་ད་གསུངས་པ་ནང་བཞིན་ད། ཁོང་ཚོ་སྨན་དེ་འདྲ་ཡོད་པ་ཡིན་ན་གི། རྒྱ་ནག་ནང་ཁུལ་གི་དཔོན་རིགས་དེ་ཚོ་ལ་ཡང་རག་འགྲོ་གི་རེད་ལ་ནི་སྨན་ཁབ་དེ་ཚོ་ཁོང་ཚོ་ལ་རག་གི་རེད་མི་མང་མྱང་འདི་ཡ་དེ་ཚོ། ད་ཁོ་ཉང་ཤག་ག་རེ་བྱེད་དགོས་ན་དེ་ལས་ཁོ་རང་ཚོ་གི་རྒྱལ་ཁབ་གི་འགྲོ་སོང་ཉུང་རུ་ཕྱིན་རེད་ལ་ཡ་གི་གནས་ཚུལ་དེ་འདྲ་ཅིག་བཤད་བསྡད་ཀྱི་འདུག་ལ། དེ་བཤད་ཡང་དམིགས་བསལ་ཅིག་ཞུས་ཡ་ཅིག་ལ་ཡ་དེ་ཉིད་ཐོ་བ་ལས་ད། དེ་རྒྱ་ནག་ནང་ལ་ཡ་དེ་སྨན་ཁབ་དེ་དག་འདི་ཚ་ལ་ཁོ་རང་ཚོ་གི་སྨན་ཁབ་དེ་རྒྱག་ཡ་འདུག་ཨ་ནི་གིས་གི་སྨན་ཁང་མང་པོ་ཅིག་གི་དེ་སྨན་ཁབ་དེ་མི་མང་ལ་མ

སྒོར་རྡུང། ཟེར་དགོས་རེད་ད། ཁྱེད་ཚོ་གོ་རོ་གོ་དེ། ཁྲིམས་ཐག་བཅད་རེད་ལ་ཡི་ད་ཉེས་ཆད་བཅད་རེད་ལ་ཡི་ག་ད་འདྲ་གི་གནས་ཚུལ་ཅིག་དཔེ་ད་ཧང་སང་ཡ་ཅིག། ལས་དེ་ཡ་ཅིག་འདུག་དེ་དཔེ་ད། ནུབ་ཕྱོགས་རྒྱལ་ཁབ་གི་ང་ཚོ་བསྡད་དེ་གི་མི་མང་པོ་ཅིག་ན་ཧང་འདྲ་སང་བསྡད་གི་འདུག། ག་འདྲ་ཡིན་ན་དེ་མི། སྲོག་སྐྱོབ་བྱེད་གི་སྨན་རུ་བ་དེ་ག་འདྲ་བྱས་ནས། རྫུན་བཟོ་ཐུབ་ཡོད་ན་དེ་གཞུང་གི་ག་འདྲ་བྱས་ནས། དེ་རྫུན་བཟོ།

དེས་རྒྱ་ནག་དམར་ཤོག་གི་དཔོན་རིགས་དེ་ཚོའི་གྲོགས་པོ་དང་དཔོན་རིགས་དེ་ཚོའི་ནང་མི་དེ་ཚོ་ལ་འཛོམས་ཡོང་བ་མ་གཏོགས་སུ། ང་ཚོ་གི་གྲོང་གསེབ་དང་བོད་ན་ཡོད་ཡག་བོད་ཀྱི་གྲོང་གསེབ་དང་བོད་ཀྱི་འབྲོག་པ་དང་རྒྱ་ནག་གི་གྲོང་གསེབ་དང་རྒྱ་ནག་གི་ཞིང་པ་དེ་ཚོ་དེ་འདྲ་བྱ་ཆེད་འཛོམས་གི་རེད་པས། འཛོམས་གི་མ་རེད་པ། ད་དེ་ག་རེ་ག་བ་ནས་ཡོང་གི་རེད་དེ་རྒྱ་ནག་དམར་ཤོག་ཁོ་རང་ཚོ་གི་སྒྲིག་གཞི་འདིའི་ནང་ནས་རྫུན་མ་མ་བཟོས་ཡ་དང་སྨན་རྫུན་མ་མ་བཟོས་ཡ་དང་ཨ་ནི། ལྐོག་ཟ་རུལ་སུངས་མ་བྱས་ཡ་དེ་མགོ་ཐོན་ཁོ་ཡང་ཡོད་པ་མ་རེད་ཁོ་སྒྲིག་འཛུགས་ཀྱི་སྒང་ནས་དེ་འདྲ་ཆགས་བསྡད་ཡོད་རེད་དེ་གཅིག་རེད། གཉིས་པ་ད་རྒྱ་ནག་དམར་ཤོག་གིས་རྒྱ་ནག་ལ་དབང་བསྒྱུར་བྱས་ནས་རྒྱ་ནག་གི་སྲོལ་རྒྱུན་གྱི་རིག་གཞུང་དེ་ཚོ་རྩ་མེད་ད་མྱི་གི་ཀུན་སྤྱོད་དང་མི་གི་ཀུན་སྤྱོད་ཟེར་ཡ་དང་མི་གི་ཡ་རབས་ཟེར་ཡ་དེ་ཚོ་ཚང་མ་སྐབས་དེ་དུས་རིག་གནས་གསར་བརྗེ་ཆེན་མོའི་བརྒྱུད་ནས་མར་ཡོང་ནས་རྩ་མེད་བཟོས་ནས་ནི་ད་ལྟ་རྒྱ་ནག་དམར་ཤོག་གི་དངུལ་དང་དབང་ཆ་ལས་ད་གཅིག་ཡ་མཐོང་ཡ་མེད་ཡ་དེ་འདྲ་སྤྱི་ཚོགས་ཅིག་ཁྲིད་ཚར་བ་རེད། དེ་འདྲའི་ཡིན་དུས་གང་ལ་ཅིག་མི་དེ་ཚོ་སྙིང་རྗེ་ཟེར་ཡ་དང་མི་གི་སེམས་གཏིང་ན་ཨ་འདི་འདྲ་སྡུག་ཅག་ད་ངས་བྱེད་ཆོག་གི་མེད་ཨ་བྱེད་ཉན་གི་མེད་ཨ་ཟེར་ཡ་དེ་འདྲ་འཇིགས་སྣང་དང་འཚེར་སྣང་ཅི་ཡ་ཡོད་མ་རེད་མི་ལ། ཁེ་ཕན་ག་རེ་རག་ན་ཁེ་ཕན་རག་ན་པ་ལགས་བསད་ཤོག་ཟེར་ན་བསད་ནུས་གི་དེ་འདྲ་གི་སྤྱི་ཚོགས་ཀི་ཁོར་ཡུག་དེ་ཀུན་སྤྱོད་ཟེར་ཡ་མི་ཆོས་རིང་ལུགས་ཟེར་ཡ་དང་ཡ་རབས་ཟེར་ཡ་དེ་རྩ་བ་ནས་དྲི་མ་ཁོ་རང་ཡོད་བ་མ་རེད།
ཡིན་དུས་གང་ལ་ད་རྒྱ་ནག་དམར་ཤོག་གི་སྒྲིག་འཛུགས་ཀི་ཀི་ཀི་ཀོན་ཧྲང་ཀི་ཅི་ཟེར་ཡ་ཀི་དེ་དེ་གི་ཤུགས་རྐྱེན་དེ་དང་ཨ་ནི་དེ་ནི་དེ་འདྲ་གི་ད་སྤྱི་ཚོགས་ཁོར་ཡུག་དེ་དེ་འདྲ་མ་རབས་དང་དང་ཁེ་ཕན་གཅིག་པུ་གང་ལ་ལྟ་ཡི་དེ་འདྲ་ཁོ་ཡི་ཚེ་ན་ནི་རྫུན་མ་མ་ཡོང་མ་ཡོང་ལྷོད་ཡོང་རོགས། རྫུན་མ་མ་ཡོང་གོག་འགྲོ་གི་རེད། ད་རྫུན་མ་དེ་འདྲ་མིན་རྫུན་མ་ཟེར་ན་ད་ཕར་བཟོ། ད་ནད་ཡི་བརྟག་ཞིབ་བྱེད་ཡག་གི། ད་དེ་མན་དང་རྫིས་དེ་ཚོ་མིའི་གི་མིའི་གི་སྣ་ཁུང་ནང་དང་དེ་གི་ཁ་ནང་ལ་བཞག་ཡག་གི་དེ་ཚོ་གང་ལ་ནད་ཡིན། སེམས་བཟི་ནས་ནད་ཡིན་གི་ནད་དུག་དེ་གི་གི་ཅིག་ནི་ཨ་ནི་དེ་འདྲ་བྱེད་རྒྱུ་གི་མིན་འདུག་ཟེར་གི་འདུག་བ། ད་དེ་ཚོ་དེ་ཚོ་གི། དེ་ཚོ་ཚང་མ་དམར་ཤོག་གི་སྒྲིག་འཛུགས་ལམ་ལུགས་འདིའི་འོག་ནས་ཨ་ནི་ཁྲིམས་ཀྱིས་སྐྱོང་གི་མེད་རིགས་མིས་ཀྱིས་སྐྱོང་ཡོང་རིགས་དང་ལ་དྭགས་ཀྱི་སྐྱོན་ཆ་དེ་ཚོ་དེ་ཚོ་རྦད་དེ་སྒྲིག་འཛུགས་དང་སྒྲིག་སྲོལ་འདི་དང་ལམ་ལུགས་འདི་འགྱུར་བ་མ་བཏང་ན་དེ་དེ་རང་གཅིག་པོ་མ་རེད་དེ་ག་དུས་ན་བྱུང་བསྡད་ཡ་རེད་དེ་རྒྱ་ནག་ནས་རྫུན་མ་བཟོ་ཡ་ལ་ད་དངོས་གནས་བཤད་ན་ཧང་སང་མ་དགོས་ཡ་འདྲ་བ་རེད་ག་རེ་རྫུན་མ་བཟོ་གི་མ་རེད་ང་ཚོས་རྫུན་མ་མ་བཟོས་ཡ་ཅིག་ཐོན་བྱུང་ཟེར་ན་ཕལ་ཆེར་ཡོད་མ་རེད།

ཁྲིམས་མེད་པའི་རྒྱལ་ཁབ་ཅིག་ཡིན་འདུག་གི་ལ་ད་དེ་ག་རེ་ཟེར་རེད་དེ་ཅིག་མ་སྲུང་ཐབས་མེད་དེ་དེ་ལམ་ཁ་དེ་ག་ལ་མ་འགྲོ་རང་འགྲོ་འགྲོ་གི་ཅིག་རེད་ད་ཁོ་རང་ཚོ་རྫུན་མ་བཟོ་ཡ་དང་མིའི་གི་ཚེ་སྲོག་བརྩི་མེད་བྱེད་ཡ་དེ་ཚོ་ད་ཁོ་དམར་ཤོག་གི་ལན་སུ་ཀྱིན་ཁོ་རང་རེད་ཁོ་མ་མ་གཞི་ནས་དམར་ཤོག་གི་མིའི་གི་མི་མང་གི་སྐྱིད་སྡུག་དང་མི་མང་གི་ཚེ་སྲོག་ལ་ཁོ་ཁོ་ཡ་མེད་གཏང་གི་རེད་ཁོ་ད་དེ་དེ་ལ་རྒྱ་གི

ཁ་ཤས་ཀྱིས་ཡང་ང་ཚོ་བཀག་གི་ཡིན་ལབ་ན་བཀག་ཆོག་གི་མེད་ཞེས་ནས་དཔེ་ཐོག་ནས་དེ་ལྟར་བཀའ་ཕེབས་ནས་དེ་འདྲ་བྱས་བསྡད་ཀྱི་འདུག་ལགས་སོ་ད་དཔེར་དེ་རྒྱ་ནག་ལ་གོ་བ་ཚོགས་ན་འགྲོ་ཆོག་ཆོག་བཀག་མཁན་ཉི་འདུག་ཅིག་མི་འདུག་སྔན་མ་ནང་བཞིན་གྲལ་བསྒྲིགས་ནས་ནད་ཡམས་འདུག་དང་མི་འདུག་ཟེར་ཡག་གི་བརྟག་དཔྱད་བྱས་བསྡད་ཡག་ཡོད་མ་རེད་ལགས་དེ་བཞིན་ཅིག་ཕར་ཁ་ཚུར་ཁ་ནས་ཅིག་ཡི་གེ་ཅིག་འཁྱེར་བྱས་སོ་སོ་གི་ཁ་པ་ནང་ལ། ག་རེ། ཅིག། Code། ཞེས་ཅིག། ཨང་གྲངས་ཅིག་འཁྱེར་བྱས་ང་བརྟག་དཔྱད་བྱས་ཡོད་ལབ་ཡ་དེ་འདྲ་ག་དེ་རིང་ཁ་སང་དགོས་ཀྱི་མི་འདུག་ལགས་སོ་ད་གང་ཡང་དགོས་ཀྱི་ཡོད་ས་མ་རེད་ད། ཤི་ཡ་རོ་སྲེག་ཡ་ལ་ཅིག་གོ་གྲལ་སྒྲིག་ནི། རོ་སྲེག་ཡ་དེ་རྒྱ་མི་དེ་ཚོ་སྒུག་བསྡད་ཀྱི་འདུག་མ་གཏོགས་གཞན་དག་ཚང་མ་ང་ཚོ་གྲལ་སྒྲིག་དགོས་ཀྱི་མི་འདུག་ཞེས་ཅིག་རྒྱ་ནག་པའི་དེ་འདྲ་བྱས་ནི། སྒོ་ཕྱེ་བཞག་འདུག་ལགས། རྒྱལ་སྤྱི་གི་ནང་ནས་ད་ཁོང་ཚོ་ཡོང་ཆོག་གི་ཡོད་ཕྱི་ལོགས་གི་མི་དེ་ཚང་མ་ཡང་ནང་ལ་ཡོང་ཆོག་གི་ཡོད་ཡོང་ན་འགྲིག་གི་ཡོད་ཟེར། ད་རྒྱལ་སྤྱི་ལ་སྒོ་ཕྱེ་གི་ཡིན་ཟེར་ནས་ཁ་སང་དེ་ཉི་མ་གཅིག་གཉིས་ནང་ནས་ཡོངས་བསྒྲགས་བྱས་ཚར་སོང་ལགས་མི་ཚོ་ཡར་མར་འགྲོ་དེ་ལ་དེ་རིང་ཁ་སང་གསར་འགྱུར་ནང་ལ་མཐོང་བསྡད་ཀྱི་འདུག་བ། ད་དེ་འདྲ་གི་གནས་སྟངས་བྱུང་འདུག།